ཟླ་བ་གཅིག་ནང་ལོགས་ལ་ད་ལྟ་པེ་ཤ་སྤྲད་ཡ་དེ་ད་འདི་བྱེད་དགོས་ཡོད་རེད་ཡིན་ན་ཁོ་ཚོ་ད་ལྟ་ཟླ་བ་གསུམ་འགོར་སོང་ད་ཅེ་ད་འདི accountant ཅེ་ཅེ་མང་པོ་ལ་ད་ད་ད་ང་གཅིག་པོ་མ་རེད་མང་པོ་གཅིག་ལ་པེ་ཤ་རག་ཡོད་མ་རེད་འོ་འདི་ཁྱེད་ནི་ག་ཚོད་ལྔ་ལབ་ཡིན་ད་པེ་ཤ་མ་སྤྲད་བ་ཡིན་ན་ང་ཕར་ལོག་མིན།

ང་ལྟར་འགྲོ་མེད་དེ་དེ་དེ་ལ་འགྲོ་ཏེ་སེ་འགྲོ་མེད་ང་ལུ་ལེ་ནེ་རེ་རེ་རེ་ཡ་ཨནི་ད་ད་ང་དེ་ཁ་ལ་བུར་ཨེ་དེ་སང་དེ་ཆེ་ཁྲ་ཆེ་ག་སུ་པུ་དུ་དེ་སོ་སོ་ག་འགྲོ་འགྲོ་ག་ཆེ་ཆེ་ཇིམ་ལ་དེ་འགྲོ་ག་ཆེ་ག་ཆེ་ད་དེ་ཅི་མ་ཆེ་ནས་ཡུང་མི་འདུག་བསམ་ནས་ར་འགྲོ་ག་ཆེ་ག་ད་ཡུང་མི་འདུག་ད་ཅེ་གི་ཅི་ཁ་ལ་བུར་སེམས་ཤུགས་ཕ་ཡ་སྐད་ཆ་འགྲོ

འདི་འབྲིང་ཁྲམ་བཟོ་ཡ་ལས་སླ་བོ་བཟོ་ཡ་ལ་ག་རེ་ད་སོ་སོ་གི་ད་སོ་སོ་མ་འོངས་པ་དེ་ཅིག་སོ་སོ་ཨ་བསམ་བསམ་གྱི་ནི་ཡོ་ད་ང་གི་ནི་འཚོ་བ་གཟུགས་པོ་བདེ་ཐང་ཅིག་བྱས་ནས་འགྲོ་གི་འདུག།

སོ་སོ་ད་རེ་ཁྱོད་ལེ་བ་ར་ད་སོ་སོ་མི་ཚེ་ནང་ལོགས་ལ་ངི་ནི་ད་ཉི་མ་ཉི་མ་ལ་རྟག་པར་བྱེད་དེ་ཡ་ཅེ་ཡོ་ར་བ་དེ priority ལེ་བ་ར་ད་གལ་ཆེ་ལོ་དེ་འགོ་ཚི་བ་ཅེ་གལ་ཆེ་ལོ་འགོ་ཚི་བི་ཡུ་ལ་ནི་ཨོ་པེ་ཅ་ག་ནི་ད་རེང་གཟུགས་པོ་སྦྱང་ཡ་ད་དེ་རེ་ལ་ངི་དེ་ཚོ་དག་པ་ད་ད་བཟོ་གི་དེ་ལ compromise གི་དག་ལོ་ཡ་ལ་དེ་ཚོ་དེ་ཉི་མ་ཅེ་ལ་ང་པེ་ཇི།

མི་སུ་ལ་ཡིན་ན་གཙུག་ལག་བཏགས་ན་ཡོད་ར་ད་འདི་དེ་ཚོ་དེ། ག་ཚོད་ག་ཚོད busy ཡིན་པ་ཡིན་ན་ལ་ཡིན་ད། གཟུགས་པོ་སྦྱང་ཡ་ད་ཅིག་བྱེད་ཡ་ལ་ཐབས་ཤེས་བཏང་བྱ་བ་ཡིན་ན། འདི་ཡག་པོ་ད། དེ་འདི་འདྲ་བོ་ཅིག་ངའི་ནམ་རྒྱུན་ལོས་ཡོད་ད་མི་ཚང་མ། དེ་ལ་རེ་ཡིན་པ་ཡིན་ན་ཡང་ད་སོ་སོ་གི། འདི་ཡོད་ཡ་ད། གལ་ཆེ་ལོ་མཐོང་མ་མཐོང་ད་གལ་ཆེ་ལོ་མཐོང་གྱི་དེ་ལ

ལ་བུ་པ་དང་ཧོང་ཀོང་ཧོང་ཀོང་དེ་དེ་ཡོད་ལ་དེ་ཧུ་ཧུ་ག་ལ་གོ་ད་མི་ནི་རང་དབང་མེད་པའི་རྒྱལ་ཁབ་འགྲོ་ལ་གོ་རོ་ཧུམ། མེད་ད་དེ་ལ་ཐམ་ལ་ན་ད་མི་མང་པོ་ཅིག་ཧ་གོ་ཡོད་མ་རེད་ད་ག་ཅི་ལམ་དེ་དེ་ང་ལམ་སང་ཚེ་མ་ལ་ནི་འདི་ག་ལ་ཆི་ཐང་དེ་དེ་ད་ང་ལ་ཉམས་མྱོང་ཞུ་ས་ཡོད་རེད་ན་ཡང་ཅེ་དེ་དེ།

གཞུང་ལ་རོགས་པ་བྱེད་རོགས་བྱེད་ལབ་པའི་པེ་ཤ་དང་འདྲ་པེ་ཤ་ཞུ་དང་འགྲོགས་ཡོད་མ་འདྲ་བམ་བཅས་གཉིས་ཀྱི་རོ་གྲམ་ལ་འདུག་པ་སོང་པོ་རོ་ནི་འགྲོགས་བྱེད་ཡ་མན་ཞུ་ཀ་ལི་ཉམས་ཤེ་ཡ་ཚེ་ཕེ་ནི་ཕེ་ནི་དི་ཚ་ཚེ་ལུ་དི་ཚམ་པ་ང

ངེད་ནི་སྐྱོ་བོ་དང་ག་ལ་བོ་བཅས་བཅས་གཞུང་བཅས་ངེད་ནི་སོ་སོ་གྱེས་མཁན་ཡིན་ལ་མྱི་དེ་འདྲའི་རིགས་ལ་ད་སོ་སོ་གིས་ད་རོགས་པ་གང་ལ་གང་འཚམས་བྱེད་ཐུབ་ཡག་གི་གི་ད་མི་ཡོད་འགྲོ་ག་རེ་ལབ་ད་ང་ཚོ་མི་ཚང་མ་ག་ཚོད་མོ་གུ་ག་ཚོད་ཡག་པོ་ཆགས་ཡིན་ཉི་མ་གཅིག་ལ་འགྲོ་དགོས་གི་རོ། ར་ར། དེ་ཡིན་མི་ཚང་མ་ལ་ད་སོ་སོ་ཨ།

ཕ་མ་དང་ད་ཕ་མའི་ཕ་མ་དེ་ཚོ་ཡིན་པ་ཡིན་ན་དྲང་མོ་ལབ་ན་ད་གཅིག་ནི་གོ་རྟོགས་མེད་གཉིས་ནི་སློབ་སྦྱོང་གི་གོ་སྐབས་མེད་མཐོང་རྒྱ་ཐོས་རྒྱ་མེད་ཅེས་ག་ལ་གོ་ད་དད་པ་དང་ཡིད་ཆེས་རང་ག་ནས་བྱེད་ད་མི་ཚེ་སྐྱེལ་ཡོ་ར་བ་ཆོག་རེད་རེད་རེད་རེད། ང་ཚོ་ཡིན་པ་ཡིན་ན་ད་སློབ་སྦྱོང་གི་གོ་སྐབས་རག་པ་རེད་ད་དེང་དུས་ཀྱི